དེ་གཅིག་རེད། ད་ང་ཚོ་གསུམ་པ་དེ་ག་རེ་ཞུ་ན། Date དང Place ལབ་རེད། ཚེས་དང་རེད་བ་ས་ཆ། ཚེས་དང་ས་ཆ་ཁོ་རང་ཚོས་ག་བ་བྲིས་བཞག་ཟེར་དགོས་རེད། གཅིག་དུས་རབས་རེད་བ་དུས་ཚོད་ག་ཚོད་ལ་ཡང་ཁོ་ན་ཚོས་མ་པར་དེ་བྲིས་བཞག། ས་ཆ་ག་བ་ལ་ཡང Mahabharat བྲིས་བཞག། དེ་གས་དེ་ཡང་གཅིག་ཁོ་ཚོས་ཀྱི་ད་ཉམས་ཞིབ་བྱེད་དུས་སྐབས་ལ་ཡང Mahabharat དེ་ཉམས་ཞིབ་བྱེད་དུས་སྐབས་ལ་ཡང་གཅིག་ད་གནད་འགག་དེ་གས་དེ་ཆགས་སྡོད་རེད།

Mahabharat རྩོམ་པ་པོ་སུ་རེད་རེད། དུས་རབས་ག་རེ་ལ་ཨ་ནི་ག་རེ་ག་རེ་བྲིས་རེད། དེ་གས་ང་ཚོས་ཅང་ཡང་བྱས་རེད། ད Mahabharat དང་ཤོས་དེ་སུ་ཡིས་བྲིས་རེད་ལབ་ན་ཨ་ནི Sutas ལབ་དེ་ཁོ་རང་གིས་བྲིས་རེད་ཟེར་ཡོད་རེད། ད Sutas ལབ་ན་སུ་རེད་ཞུ་ན་གལ་སྲིད་ཅིག་གིས་ད་སྔོན་མ་དུས་ཚོད་སྐབས་ལ་ཡར་མར་འགྲོ་བ་ཅིག་བརྒྱབ་སོང་ན།